ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ་ཕན་ཐོགས་མཁན་གྱི་གསུང་དང། ཆོས་གཏམ་དང། ན་ཚ་མི་ཡོང་གི། ཨོ། སྨན་གྱི། འགྲོ་སྟངས་དང། དེ་ལས། ལས་རིམ། མང་པོ་འདི། རེ་ཌི་འོ། ནང་ནས། མི་མང། ལྷན་རྒྱས། གསན་ཞུ་རོགས། གནང། འདི་ལས་རིམ་འདི། ཆུ་ཚོད། ཕྱེད་ཀ། མི་མང་གི། བར་ལ་གསན་ཞུ་གི། ཡིན་ནོ།

གསན་ཞུ་གི་རེད། ཁྱེད་ཚོ་མི་མང་ལ་ངེད་ཀྱི་འདིའི་ལས་རིམ་འདི་ག་འདྲ་གལ་ཟིན། ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ངེད་ལ་གསུང་རོགས་གནང། ངེད་ལ་གསུང་མཁན་གྱི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་འདི་རུ་ཡོད། ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི Post Box Number གཅིག། ལས་སྐོར་གཉིས། བདུན། དགུ། ཀཱ་ཐ་མ་འདྲོ། ནེ་པཱལ། ལས་རིམ་སྐལ་ས་ཡི་པ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གི་བ་ནི Post Box Number གཅིག་ཀླད་ཀོར་གཉིས་བདུན་དགུ་ཀཱ་ཐ་མ་འདྲོ་ནེ་པཱལ། Voice of Hope ཨ་ས་གི་བ་ནི Seven Day Adventist ཚོགས་པ་གི་ཐོག་ནས་ཁྱེད་ཚོ་མི་མང་གིས་གསན་ཏེ་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མ་གི་བར་ལ་གསན

འདི་རེ་ཌི་འོ་ཨ་ས་གི་བ་ནི་ལས་ནས་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡང་འབྱོར་གི་ཡོད་མེད་དེ་ངེད་ཀྱི་ཡིད་ཆེས་ལེན་ཏེ་ཡོད་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ད་དེ་རིང་གི་ང། ཁྱེད་ཚོ་མི་མང་ཚང་མ་ལ་ཅི་ཞུ་གི་རེད་ཟེར་ན་འོ་རང་གི། སྡིག་པ་བྱེད་མཁན་གི་ཐོག་ནས་ཡ་བ་ཡེ་ཤུ་གྲོངས་པ་རེད། འདི་སྡིག་པའི་ཐོག་ལ་ཁོང་ཚོ་ག་རེ་བྱས་ནས་གྲོངས་པ་རེད་ཁོང་ཚོ་ཅི་དོན་ལ་འོ་རང་འདི་ལ་སྡིག་པ་ཐར་བ་ལ་འོང་བ་རེད་འདི་གི་འདི་ཐོག་ནས་ང་ཁྱེད་ཚོ་མི་མང་ཚང་མ་ལ་ཡང་བཀའ་མཆིད་ཞུ་གི་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་གསན་འཇུག་རོགས་གནང། ཡེ་ཤུས་ཐེངས་མ་ཐེངས་མང་པོ་རང་གི་སློབ་དང་མི་གཞན་ལ་ཡང་གསུངས་པ་ཁོང་ནི་གྲོངས་ཀྱི་རེད། ཡིན་ནའང་ཁོང་གི།

གཏོང་བའི་སྐད་པོ་བརྒྱབ་པ་རེད་ཁོ་ཚོ་ལག་པ་གཡུག་བཏང། བཏང་བ་དང་ཡེ་ཤུ་རྒྱལ་པོ་བཞིན་དུ་ཕེབས་སུ་ཞུས་པ་རེད། དེ་ཡིས་དཔོན་པོ་རྣམས་ཁོང་ཚོ་ཚིག་པ་མང་དུ་ཟ་བཅུག་པ་རེད་ཁོ་ཚོར། ཡེ་ཤུ། བཀྲོང་འདོད་སྐྱེས་པ་རེད། ཡེ་ཤུ། འཇུ་བར་བྱ་བ་ལ། བླུག་པའི་གི་ཆེད་དུ། ཡུ་དཱ་སློབ་མ་གཅིག་ལ། ལྐོག་རྔན་སྤྲད་པ་རེད། དཔོན་པོ་རྣམས་ཀྱིས་ཁོང་གཟུང་བའི་གི་ཐག་གཅོད་ལམ་སང་བྱས་པ་རེད། མཚན་མོ་འདི་ལ་ཁོང་འཇུས་པ་རེད། ཁོང་གིས་སློབ་མ་ཚང་མར་ཐུགས་སྤྲོ་ཡི་ངང་དགའ་སྟོན་གནང་བ་རེད་ཡང་བསྐྱར་ཁོང་གིས་གསུངས་པ། ཁོང་འཆི་བ་ཡིན་པ་དང་ཁོང་གྲོངས་པའི་གི་སྐབས་སུ་འཛམ་བུ་གླིང་གི་སྡིག་པ་ཚང་མ་དང། དང་སྤྱོད་པ་ངན་པ་ཚང་མ་ཁྱེར་རྒྱུ་ཡིན་པ་གསུངས་སོང།

ཚོགས་ལ་ཉེན་བརྡ་གཏོང་བའི་ཆེད་བེད་སྤྱོད་བྱས་པ་རེད། ཁོང་གི་མཉམ་དུ་མི་མཁན་མི་ཇག་ཇག་པ་གཅིག་གིས་ཁོང་ལ་ཞུས་པ། ངས་ནོར་འཁྲུལ་བྱས་པ་རྣམས་ལ་དགོངས་ཡངས་གནང་རོགས་གནང། ཡེ་ཤུས་གསུངས་པ་མི་འདི་ལ་དགོངས་ཡངས་ཡོད། ཁོ་ཞིང་ཁམས་ལ། ཁོ་ཞིང་ཁམས་ལ་འགྲོ་གི་རེད། ཡེ་ཤུ་གིས་ཁོང་ལ་ན་ཚ་ཆེན་པོ་གཏོང་གི་ཡོད་ན་ཡང། ཁོང་གིས་མི་མང་ལ་མར་བསྟན་ནས་གསུངས་པ། ཁྱེད་ཡབ་དཀོན་མཆོག་ཁོང་ཚོ་ལ་དགོངས་ཡངས་གནང་རོགས་གནང། གང་ལ་ཟེར་ན་ཁོང་ཚོ་ག་རེ་བྱེད་ཀྱི་ཡོད་པ། ཁོ་ཚོ་རང་གིས་ཤེས་ཀྱི་མེད་པ་རེད། ཉིན་གུང་ལུང་པ་ཚང་མར་ཆུ་ཚོད་བཅུ། བཅུ་གཉིས་ནས་གསུམ་བར་དུ་ནག་ཁུང་ཆགས་པ་རེད། དེ་ནས། ཁོང་གིས་གསུང་སྐད་ཆེན་པོ་བྱས་ནས་གྲོངས་པ་རེད། དེའི་དུས་ས་ཡོ་ཡོམ་ཤུགས་ཆེན་པོ་ཞིག་བརྒྱབ་པ་དང་དམག་མི་དམག་མི་གཅིག་གིས་ཁོང་བླ་ན་མེད་པའི་དཀོན་མཆོག་གི་སྲས་དངོས་གནས་རེད་ལབ་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་ཁོང་གྲོངས་རྣམས་ཀྱི་བར་དུ་བཙལ་ཕྱིན་ནས་ཡེ་ཤུ་ཁོང་གི་འཆི་བ་ལས།

གསོན་པོར་ཆགས་ཡོད་ཁྱེད་ཚོ་ཁོང་གིས་ག་རེ་གསུངས་པ་རྣམས་དྲན་གི་དྲན་གསོས་ཀྱི་མི་འདུག་པས་དེ་ཐོས་ནས་ཁོ་ཤེས་ཧང་སངས་པ་རེད། ཁྱེད་ཚོ་མི་མང་ཚང་མ་གསན་འཇུག་རོགས་གནང་རྗེས་ང་དེ་རིང་གི་འདི། ལས་རིམ་འདི་ཁྱེད་ཚོ་མི་མང་ཚང་མ་ལ་ཕུལ་བས་ཕུལ་ཚར་པ་རེད། ད་དེ་རིང་གི་འདི་རེ་ལྡིའུ་ཉན་མཁན་གྱི་མི་མང་འདི་ནི་དུས་ཚོད་འདི་དེ་ཨ་ས་གི་བ་ནི་ཡེ་ཤུ་ཀྱི་ཆོས་ཀྱི་གསུང་རབ་ཚང་མ་ཡི་གནས་དེ་དུས་ཚོད་འདི་དེ་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞེས་ཞུ་གི་ཡིན་ནོ་སང་ཉིན་ཡང་འདི་གི་དུས་ཚོད་ལ་འོ་རང་ཚང་མ་ཡང་མཇལ་གི་རེད་ཐུགས་རྗེ་ཆེ། ཨ་ས་གི་བ་ནི་རེ་ལྡིའུ་ཚོགས་པའི་གི་མི་མང་ཚང་མ་ལ་གུང་སངས་ཞུ་གི་རེད།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ

དུས་ཚོད་དེ་ཆེན་པོ་རེད། དུས་ཚོད་ལ་ལས་ཀ་ཆེ་ཚང་དགོས་ཟིན་དགོས་ག་རེད་མེད་དོ་ནོ། ད་འདོད་གཟུགས་དེ། ད་དུས་ཚོད་ཟེར་མཁན་དེ། ད་ཡི་གེ་སློབ་མཁན་གྱི་དུས་ཚོད་ལ་ཁོ་ཡི་གེ་སློབ་མ་ཁོ་ན་དེ་ཆོ་ཡོང་མ་རེད། ཆོས་སློབ་མཁན་དུས་ཚོད་ལ་སློབ་མ་ཁོ་ན་ཆོ་ཡོང་མ་རེད།

ལས་ཀ་ཚིག་ཚང་གི་འགྲོ་སྟངས་བས་ཟིན་དགོས་ཀྱི་ཡོད་དོ་ཅིག་ལས་ཀ་གི་འགྲོ་སྟངས་ཅི་ཐམས་ཅད་རྣམ་པ་དེ་རེད་སྐྱོ་ཟིན་ན་ལས་ཚེ་ན་འོ་རང་གི་ཚེ་འདི་ལ་ཅི་ཐམས་ཅད་སྐྱིད་པོ་ཡོད་རང་གི་དུས་ཚོད་འདི་ནང་འགོ་དེ་ལ་ལས་ཀ་ཅི་ཐམས་ཅད་ཟིན་དགོས་ཀྱི་མེད་དེ་ང་དེ་རིང་གི་མི་མང་ཚང་མ་ལ་འདི་སྐད་ཆ་ཞུ་གི་ཡིན་དུས་ཚོད་ནང་ལ་དུས་ཚོད་འདི་གཙོ་ཆེ་ཤོས་རེད་རང་གི་བཟོས་པའི་གི་འོ་རང་གི་འཇིག་རྟེན་གི་འགྲོ་སྟངས་ལ།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་གུང་སངས་ཞུ་གི་ཡིན་ནོ། བཀྲ་ཤིས་བདེ་ལེགས།